འོ་བ་འདི་ནི་གང་ཟག་རྫས་སུ་ཡོད་ཅེས་སྨྲ་ན་དེ་ནི་ཕུང་པོ་དང་དེ་ཉིད་དང་གཞན་དུ་མེད་པར་འགལ་བས་འདི་ནི་དེ་ལྟར་དུ་བརྗོད་དུ་མེད་པར་མི་འཐད་དེ་དཔྱད་པ་དེ་འཇུག་གོ་ཞེས་དཔྱད་པ་དེ་འཇུག་གོ་ཞེས་སྨྲ་ན་ནི་ཅི་ཡང་ཁས་མི་ལེན་ན་དེ་ནི་ཁས་ལེན་མེད་དོ་ཞེས་པའི་རྒྱུ་ཡིན་ཞེས་སྨྲ་ན་ནི་ཅི་ཡང་ཁས་མི་ལེན་ན་ཁས་ལེན་མེད་དོ་ཞེས་པའང། ཞེ་བས་སྨྲར་མི་རུང་བས་ཀུན་ནས་མཚུངས་སོ་ཁོ་བོ་ལ་ནོར་མེད་དོ་ཞེས་སྨྲས་པ་ན་ནོར་མེད་པའི་ནོར་དེ་བྱིན་ཅིག་ཟེར་བ་དང་ཁོ་བོ་ལ་ཁས་ལེན་མེད་དོ་ཞེས་སྨྲ་བ་ན་ཁས་ལེན་མེད་པ་དེ་ཉིད་ཁས་ལེན་ནོ་ཞེས་སྨྲ་བ་གཉིས་མཚུངས་སོ་ཞེས་ཟེར་བ་ནི་ཕྱོགས་སྔ་མ་མ་གོ་བར་སྨྲ་བ་ཡིན་ཏེ་འདིར་ཁོ་བོ་ཅག་ལ་ཁས་ལེན་མེད་པ་དེ་ཉིད་ཁས་ལེན་ནོ་ཞེས་མི་སྨྲའོ།

གལ་ཏེ་གཞན་ངོ་ཙམ་འཁོད་ན་དགོས་པས་གཞན་ངོ་ཙམ་དུ་སྐྱོན་རགས་སོ་ཞེས་སྨྲས་པས་ནི་རང་ལུགས་ལ་མི་དགོས་ན་མི་གང་ལ་ཞེས་སྨྲ་སྟེ་སྨོད་པ་ཡང་ཡིན་ནོ་གལ་ཏེ་རང་ལུགས་མེད་པ་དང་གཞན་ངོ་ཙམ་དུ་ཁས་བླངས་སོ་ཞེས་པ་ཡང་གལ་ཏེ་རང་ལུགས་མེད་པ་དང་དེ་ནི་གཞན་ངོ་ཙམ་དུ་ཁས་བླངས་སོ་ཞེས་པ་ཡང་ཁོ་བོས་དེ་ལྟར་མ་སྨྲས་ཀྱི་ཁྱེད་ཅག་ངོ་ན་སྣང་བ་ཡིན་ནོ་ཞེས་འཇིག་རྟེན་རྒྱང་འཕེན་པས་ཀྱང་བསྙོན་དུ་བསྙོན་པར་མི་ནུས་པས་མངོན་སུམ་མ་ལགས་པ་ཉིད་ལ་ནི་ཁྱེད་རང་གིས་གང་སྨྲས་མི་ཚོར་ལ་ཁོ་བོ་ཅག་གིས་ཐོས་པ་ལ་སོགས་པའི

རང་བཞིན་གཞུག་པ་འགོག་མི་ནུས་སོ་ཞེས་རྩོད་པ་ལས་དེ་ནི་འཕྲོས་པ་ཡིན་པས་རང་བཞིན་མེད་པ་ལ་ཡང་འགོག་སྒྲུབ་ཀྱི་དེར་བྱ་ཞེས་བྱ་བ་སྔར་རྩོད་ཟློག་སུ་སོ་སོར་རྩ་འགྲེལ་དུ་བསྒྲགས་པ་དག་ཡིན་ནོ། དེ་བདག་སྔར་ཐོས་ངེས་པ་སོང་ཞིག་མ་གཞི་དེས་ན་དམ་བཅའ་ཡོད་མེད་ནི་སྤྱིར་ཡོད་མེད་རྩོད་པ་མ་ཡིན་གྱི་དངོས་པོ་ཐམས་ཅད་ལ་རང་བཞིན་མེད་དོ་ཞེས

དངོས་པོའི་རང་གི་མཚན་ཉིད་དེ་ནི་དངོས་པོའི་རང་གི་མཚན་ཉིད་མངོན་སུམ་གྱིས་གྲུབ་ནས་འགོག་ན་དེ་སྣང་ཡང་དག་རང་གི་ངོ་བོས་གྲུབ་པས་དེ་ནི་དབུ་མ་ཡིན། རང་གི་རང་གི་ངོ་བོས་གྲུབ་པ་མངོན་སུམ་གྱིས་གྲུབ་ནས་འགོག་ན་དེ་སྣང་ཡང་དབུ་མ་པས་དངོས་པོ་ཐམས་ཅད་རང་བཞིན་གྱིས་སྟོང་པའོ་ཞེས་སྨྲ་བས་ན། མངོན་སུམ་དང་དེའི་གཞལ་བྱ་ཡང་དངོས་པོའི་ནང་དུ་འདུས་པས་ན་རང་བཞིན་གྱིས་སྟོང་དགོས་ལ་དེ་ལྟ་ན་མེད་པ་ཡིན་པས་དེས་མི་འགོག་གོ་སྙམ་དུ་བསམས་པ་ཡིན་ཏེ་ས་རཱི་དང།